RFA ཚེག ORG འདིའི་ཐོག་ལ་ཨང་གྲངས་ཡོད་པའི་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་ཚོ་སྐུ་ཁམས་བཟང། འདི་ང་གཏམ་གླེང་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ད་རེས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྒང་ཏོག་དང་དེ་བཞིན་ས་ལུ་སྒ་ར་ལ་ཆིབས་སྒྱུར་བསྐྱངས་གནང་ཡོད་རེད་ལ་དམིགས་བསལ་གསུང་ཆོས་གནང་ཡོད་དུས་དེ་རིང་ལེ་ཚན་འདིའི་ནང་ལོགས་ལ་ཞིབ་ཕྲའི་བཀའ་སློབ་དང་ཆོས་འབྲེལ་གྱི་ནང་དོན་ཁག་ངོ་སྤྲོད་ཞུ་རྒྱུ་ཡིན། དེ་ཡིན་པས་ན་ད་རེས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་གི་ཉིན་མོ་དེ་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་མཁའ་ལམ་བརྒྱུད་གནང་བྱས་བྷག་ཌོ་ར་ལ་རྒྱལ་བ་རིན་པོ་ཆེ་ཞབས་སོར་འཁོད་གནང་བ་ལ་དེ་ནས་ཐད་འཕུར་གནམ་གྲུ་བརྒྱུད་གནང་བྱས་ཨ་ནི་འབྲས་ལྗོངས་ཀྱི་སྒང་ཏོག་ལ་ཞབས་སོར་འཁོད་གནང་ཡོད་རེད་ཞུས་ཙང་དེ་ཡིན་དུས་ཚེས་བཅུ་གཉིས་ཀྱི་ཉིན་མོ་དེ་འབྲས་ལྗོངས་མངའ་སྡེའི་གཞུང་གིས་ད་གསོལ་འདེབས་ཞུས་གནང་བ་བཞིན་རྒྱལ་བ་རིན་པོ་ཆེ་མཆོག་ནས།

མིས་བཟོས་པ་ཡིན་དུས་ག་ནས་ཚང་མས་ཆོས་ལུགས་མི་འདྲ་བ་སོགས་རྒྱུ་མཚན་མ་བྱས་པར་མཐུན་ལམ་བྱ་རྒྱུ་དེ་གལ་ཆེན་པོ་ཡིན་པ་དང་སེམས་པ་བཟང་པོ་བྱ་རྒྱུ་དེ་གནད་འགག་ཅིག་ཡིན་པ་འདིའི་སྐོར་ནས་བཀའ་སློབ་དབུ་འཛུགས་གནང་སོང། ཡ་ཨ་ད་དེ་རིང་འདི་ག་ཨ་ད་གཙོ་བོ་ས་གནས་ཀྱི་ཡུལ་པ་ཁྱེད་རང་ཚོ་འབྲས་ལྗོངས་ཀྱི་ཨེ་ནེ་ཅིག་ཡུལ་པ་ཚོ་དང་ཨེ་ནེ་དེ་དང་ཆབས་ཅིག

པའི་སྐྱེས་སམ་ཡིན་ནས། སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ། རང་གི་ངང་གིས་ཡོད་པ་རེད། ཐ་ན་པའི། བྱ་བྱིའུ་ཚོ་དང། ཅིག་སེམས་ཅན་ཚོ་ཡིན་ནའི། པའི་སྐྱེས་ཙམ་ཉིད་ནས་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་དེ་ཚང་མ་ལོག་ལ་འདུག་ག། ང་རང་ཚོ་དེ་སྲོག་ཆགས་ཚང་མ་ལ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་ཆགས་བསྡད་ཡོད་རེད། ད་དེའི་ནང་ཚན་ནས་ང་ཚོ་མིའི་རིགས་ཀྱི་རང་བཞིན་ལྷན་སྐྱེས་ཀྱི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཡོད་པའི་ཐོག་ལ་ཡང་ང་རང་ཚོ་མིའི་སྤྱི་ཚོགས་ནང་ལོགས་ལ་ཡར་ཞིག་སྡུག་བསྔལ་ཡོང་ཡག་གི་ཨེ་ནི་ཅིག་གི་བྱ་གཞག་མང་པོ་ཅིག་ང་ཚོས་སྤེལ་བསྡད་ཀྱི་ཡོད་རེད། ཨེ་ནི་ཐབས་སྐྱོ་ཅིག་ལ་ཡ། ཆོས་ལུགས་མི་འདྲ་བ་ཡོད་པ་དེ་ཚོ་དྲན། དྲན་གི་ཡང་ཅིག་ལྟོས་ཅིག་ང་ཚོ་དང་ཁོང་ཚོ་ཟེར་ནས་བཤད་བསྡད་ཡ་རང་དེ་འདྲའི་ཅིག་ཡོང་བསྡད་ཀྱི་འདུག་ག་ཚོད་ན་དེ་འདྲས་ཀྱི་རྐྱེན་པས་ང་རང་ཚོ་འཛམ་བུ་གླིང་འདིའི་སྒང་གི་མི་དུང་ཕྱུར་ཁ་ཤས་ཤིག་ཡོད་བསྡད་པ་དེའི་དེ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་རེད་དེ་ཡིན་ནའི་གཅིག་ང་རང་ཚོ་རང་ཉིད་ཀྱི་རྙོག་གྲ་ཡོང་ཡ་མང་པོ་གཅིག་ང་རང་ཚོའི་མི་ཡིས་ད་བཟོ་བསྡད་ཡ་ཅིག་ཆགས་ཀྱི་འདུག་ག་ཨེ་ནི་ང་ཆ་བཞག་ན་ནི་ཆོས་ལུགས་ཚང་མ་ལོག་ལ་ངས་གུས་ཞབས་བྱེད་ཀྱི་ཡོད་ང་དེ་བར་ཕར་ཚུར་ཕྱིན་པའི་སྐབས་དུས་ལ་ཡ། ཡེ་ཤུའི་ལྷ་ཁང་དང་ཧིན་རྡུའི་ལྷ་ཁང་དང་ནང་པའི་ལྷ་ཁང་དང་དེ་འདྲ་ཚང་མ་ལོག་ལ་ང་འགྲོ་བསྡད་ཀྱི་ཡོད། ཆོས་ལུགས་ཚང་མ་ལོག་ལ་ངས་གུས་ཞབས་བྱེད་ཀྱི་ཡོད་རེད་དེ་ཡང་གཅིག་ང་རང་ཚོའི་བསམ་བློའི་ནང་ལ་ཡ་ཨེ་ནི་ང་ཚོ་ཆོས་ལུགས་འདི་ཡིན་ཨེ་ནི་ཁོང་ཚོ་ཆོས་ལུགས་འདི་རེད་ཟེར་ནས་ཡང་ཏོག་ཙམ་ཆོས་ལུགས་མི་འདྲ་བའི་ཐོག་ནས་ཡང་ཏོག་ཙམ་ང་ཚོ་རྙོག་དྲ་ཡོང་ཡ་ཅིག་ཡོང་གི་འདུག་པ་བྱས་ཙང་ང་རང་ཚོ་ད་ཚང་མ་ལོག་འཆམ་པོ་བྱེད་ཡ་ད་དེའི་ནང་ཚན་ནས་ཆོས་ལུགས་མི་འདྲ་བ་ཡོད་པ་དེ་དེ་ང་རང་ཚོ་འཆམ་པོ་བྱེད་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག། མི་རྒྱ་གར་འཕགས་པའི་ཡུལ་འདི་ཅིག་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལོག་ཡོད་བསྡད་པ་ཅིག་གི་ལུང་པ་ཅིག་རེད་ཤག་ཅིག་གི་རྒྱ་གར་ནང་ལ་ཁ་ཆེ་དང་ཧིན་དུ་དང་ཅིག་ཇུ་དང་དེ་འདྲས་ཀྱི་ཡང་ཅིག་ཆོས་ལུགས་འདྲ་མི་འདྲ་ཡོད་བསྡད་པ་དེ་འདྲས་མང་པོ་ཞིག་ཡོད་རེད་ད་ཚང་མ་མཐུན་པོ་འདུག་ག་ཚང་མ་ལོག་དངོས་གནས་དྲང་གནས་ཀྱི་ཆོས་ལུགས་ཧ་ལམ་ད་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལོག་རྒྱ་གར་ལ་ཡོད་བསྡད་པ་བཟོ་འདྲ་ཅིག་རེད་རེད་དེ་ཡིན་ནའི་ཚང་མ་ལོག་མཐུན་པོ་དང་སོ་སོའི་ཆོས་ལུགས་ཀྱི་ལྟ་གྲུབ་ཀྱི་ཐོག་ནས་འདྲ་མི་འདྲ་ཡོད་རེད་དེ་ཡིན་ནའི་ཆོས་ལུགས་ཚང་མ་ལོག་གི་ཐོག་ནས་སེམས་བཟང་པོ་བྱེད་དགོས་ཡ་དེ་ཆོས་ལུགས་ཚང་མའི་ཐོག་ནས་བསླབ་བྱ་ཡོད་པ་ཡིན་དུས་ད་ནས་ང་རང་ཚོ་ཚང་མ་ལོག་གིས་ཅིག་གི་སེམས་པ་བཟང་པོ་བྱེད་སྡོད་ཡ་དང་ཨེ་ནི་ཆོས་ལུགས་ཚང་མ་ལོག་ལ་ཡ་གུས་ཞབས་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག། བྱས་ཙང་ག་ད་འཛམ་བུ་གླིང་འདིའི་སྒང་ལ་རྙོག་དྲ་སེལ་ཡ་ནི་ཆོས་ཕྱོགས་ཀྱི་ཐོག་ནས་རྙོག་དྲ་སེལ་དགོས་ཡ་རེད་དེ་ཡིན་ནའི་ཡང་སྐབས་རེ་དཔེ་ཆོས་ཕྱོགས་ཀྱི་ཐོག་ནས་རྙོག་དྲ་སྣོན་པ་བཟོ་གི་ཡོད་པའི་བཟོ་འདྲ་ཅིག་ཡོང་གི་འདུག་ག་བྱས་ཙང་ང་རང་ཚོ་ཆོས་ལུགས་ཚང་མ་ལོག་གཅིག་གིས་གཅིག་ལ་གུས་ཞབས་བྱེད་ཨ་ནི། ལྟ་གྲུབ་ཀྱི་ཐོག་ནས་འདྲ་མི་འདྲ་ཡོད་རེད། དཔེར་ན་ནང་པ་རང་གི་ནང་ལ་ཆ་བཞག་ནས་བྱེ་བྲག་སྨྲ་བ་དང་མདོ་སྡེ་པ་དང་སེམས་ཙམ་པ་དང་དབུ་མ་པ་དང་དེ་ཚོའི་ནང་གསེས་ལ་ཆ་བཞག་ནས་ཡང་མི་འདྲ་བ་མང་པོ་ཡོད་རེད། རེད་དེ་ཡིན་ནའི་དེ་ཡིན་དེ་ཅིག་ག་ད་ང་རང་ཚོའི་བསམ་བློ་ཅིག་ཁམས་དང་མོས་པ་མི་འདྲ་བ་ཡོད་པ་ཡིན་དུས་ད་ནི་དེ་དང་བསྟུན་ནས་ཆོས་ལུགས་ཀྱི་ཐོག་ནས་བསམ་བློ་གཏོང་ཡག་འདྲ་མི་འདྲ་ཡོད་རེད་དེ། ཚང་མ་ལོག་གིས་སེམས་པ་བཟང་པོ་བྱེད་དགོས་ཡག

ཐུགས་མཐུན་ཁྲིམས་གཙང་བྱེད་ཡག་འདི་དཔེ་གལ་ཆེན་པོ་འདུག་ང་རའི་ངོས་ནས་ཆ་བཞག་ན་བཅོམ་ལྡན་འདས་ཀྱི་དགེ་སློང་ཨེ་ནས་ཕམ་ལྷག་བཅུ་བདུན་ངར་མ་གོས་པ་དེ་འདྲའི་ཅིག་གི་ད་དགེ་སློང་ཅིག་ཆགས་བསྡད་ཡོད་རེད་ཡིན་ནའི་ངས་ཆོས་ལུགས་ཚང་མ་ལོག་ལ་གུས་ཞབས་བྱེད་བསྡད་ཀྱི་ཡོད་ཆོས་ལུགས་ཚང་མ་ལོག་ལྟ་གྲུབ་ཀྱི་ཐོག་ལ་མི་འདྲ་བ་ཡོད་རེད་དེ། ཡིན་ནའི། ཅིག་གི་སེམས་པ་བཟང་པོ་བྱེད་དགོས་པ་དང་དྲང་པོ་བྱེད་དགོས་པ་དེ་ཆོས་ལུགས་ཚང་མས་གསུང་གི་འདུག་པ་ངས་ཆོས་ལུགས་ཚང་མ་ལོག་ལ་གུས་ཞབས་བྱེད་ཀྱི་ཡོད། དེ་ནས་ཡང་མུ་མཐུད་ནས་ཚང་མས་ད་སྤྱི་སེམས་འཁུར་པའི་ཐོག་ནས་མི་ཚང་མས་གཅིག་ཕན་གཅིག་གྲོགས་དང་ནི་མཐུན་ལམ་བྱས་བྱས་འཛམ་བུ་གླིང་འདི་ཞི་བདེ་དང་བྱམས་བརྩེ་ལྡན་པ་ཅིག་ཡོང་ཡག་ལ་འབད་བརྩོན་བྱེད་དགོས་ཡ་དེ་གནད་འགག་ཡིན་པའི་སྐོར་ལ་བཀའ་སློབ་འདུག་སེ་ཅིག་གནང་སོང།
བྱས་ཙང་ཆོས་ལུགས་ཐོག་ནས་ཅིག་འཇིག་རྟེན་བཀོད་པ་པོ་འདོད་མཁན་དང་མི་འདོད་མཁན་དེ་འདྲ་མང་པོ་འདུག་གོ། འཇིག་རྟེན་བཀོད་པ་པོ་འདོད་མཁན་གྱི་ནང་ལ་བཞག་བཞག་ནས་ཅིག་སྔ་མོ་རྒྱ་གར་ལ་ཡོད་བསྡད་པའི་ཆོས་ལུགས་དེ་ནང་ལོགས་ལ་སྔོན་ལ་རྒྱང་འཕེན་པ་དང་གྲངས་ཅན་པ་དང་འོ་དེ་ཚོའི་གྲས་བྱས་ནས་ཨེ་ནས་ཆོས་ལུགས་མི་འདྲ་བ་མང་པོ་འདུག་གོ། ཡིན་ནའི་ད་དེ་རིང་ཁ་སང་ངས་དེ་གཙོ་འདོན་རུ་བྱེད་ས་དེ་ཆོས་དད་དེ་སོ་སོ་སྒེར་གྱི་དོན་དག་རེད་ད་གང་ལྟར་ང་ཚོ་མི་སྤྱི་པའི་ཐོག་ནས་མི་སྤྱི་སེམས་ཀྱི་སེམས་པ་བཟང་པོ་བྱེད་ཡག་གི་དེ་དབྱིན་ཇིའི་ཚིག་དང་མ་བསུ་ནས Secular Ethics ཟེར་བ་དེ་གལ་ཆེན་པོ་ཞེ་པོ་མཐོང་གི། མདོ་དོན་སྙིང་པོ་ང་རང་ཚོ་འཛམ་བུ་གླིང་འདིའི་སྒང་ལ་ཡོད་བསྡད་པའི་འགྲོ་བ་མིའི་རིགས་ཀྱི་དེ་སྔའི་ལོ་རྒྱུས་ལ་བལྟས་པ་ཡིན་ན་ང་རང་ཚོ་གཅིག་གིས་གཅིག་ལ་ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་སྐབས་རེ་འཁྲུག་པ་བརྒྱབ་སྟེ་ཨ་རབ་འོ་དེ་འདྲ་ཡོང་གི་འདུག་ག་ཤོག་ཆང་དེ་བྱེད་ཀྱི་འདུག་ག་དེའི་དུས་ཚོད་དེ་རྫོགས་པ་རེད། ད་ང་རང་ཚོ་འཛམ་བུ་གླིང་འདིའི་སྒང་གི་མི་དུང་ཕྱུར་ད་བདུན་བརྒྱད་ཅིག་ཡོད་བསྡད་པ་དེ་ཡིན་ཏེ་ང་རང་ཚང་མ་ལོ་ཨེ་ནི

ང་རང་ཚང་མ་ལ་སྐྱེས་པའི་སྐབས་དུས་ནས་ཆོས་ལུགས་སྐད་ཆ་གང་ཡང་ཡོད་མ་རེད་གང་ལྟར། ཨ་མས་འོ་མས་གསོས་བསྡད་པ་ང་ཚོ་གཅིག་པ་རེད་ད་གང་ལྟར་སྐྱེས་པ་ནས་མ་ཤི་བར་དུ་ང་རང་ཚོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས་གཅིག་གིས་གཅིག་ལ་ཕན་ཐོགས་བྱས་ཡ་ཅིག་གི། འཛམ་བུ་གླིང་གི་མི་དུང་ཕྱུར་བཅུ་གྲངས་ཅིག་ཡོད་བསྡད་པ་འདི་གེ་འདི་ང་རང་ཚོ་ལ་མི་གཅིག་གྱུར་རེད་པ། ང་རང་ཚང་མ་ལ་གཅིག་གིས་གཅིག་ལ་མཐུན་པོ་བྱས་གཅིག་གིས་གཅིག་ལ་རོགས་བྱས

མི་གཅིག་གིས་གཅིག་གི་བརྩེ་བ་བྱས་བསྡད་ཡག་དེ་ང་ཚོ་རྦད་དེ་གལ་ཆེན་པོ་ཅིག་བརྩིས་ནས་ཨེ་ནི་གཅིག་གིས་གཅིག་ལ་རོགས་བྱས་གཅིག་གིས་གཅིག་ལ་ཕན་ཐོགས་བྱས་དེ་ད་ཆོས་ཀྱི་ཉམས་ལེན་འདི་རེད་ཤག་ཆོས་དད་མེད་མཁན་གྱི་ཐོག་ནས་ཆ་བཞག་ནས་གཅིག་གིས་གཅིག་ལ་རོགས་བྱས་གཅིག་གིས་གཅིག་ལ་ཕན་སེམས་བྱས་བྱས་ནས་འདུག་བྱས་ནས་ད་འགྲོ་ཡག་དེ་ག་ད་ང་ཚོ་མིའི་སྤྱི་ཚོགས་བདེ་སྐྱིད་ལྡན་པ་ཅིག་ཡོང་ཡག་ལ་ཡག

ཆུ་ལོག་རྒྱག་ཡག་དང་དེ་འདྲས་ཀྱི་ཐོག་ནས་ཅིག་གི་རྐྱེན་ངན་མང་པོ་ཅིག་བྱུང་ཡོད་པ་འདྲ་མི་འདས་གྲོངས་ཕྱིན་པ་ཡང་མང་པོ་ཅིག་བྱུང་ཡོད་རེད་བྱས་ཙང་ང་རང་ཚོས་དེ་ཚོའི་འདས་གསོན་ཚང་མ་ལོག་གི་ཆེད་དུ་དམིགས་ནས་ཡང་ན་ང་ཚོ་མ་ཎི་ཕྲེང་སྐོར་ཅིག་ང་ཚོ་མཉམ་དུ་བགྲང་གི་ཡིན་ད་ཅིག་གི་འདས་གསོན་ཚང་མ་ལོག་ལ་ཡ་ཅིག་གི་དངོས་གནས་དྲང་གནས་བྱས་པའི་ལུས་ཀྱི་ཞི་བདེ་དེ་དང་ལུས་ཀྱི་འཕྲོད་བསྟེན་དེ་ཨེ་ནས་སེམས་ཀྱི་ཞི་བདེ་ཡོང་ཡག་གི་ཆེད་དུ

ད་དེ་རིང་ད་སྐབས་སུ་བབ་པ། དངུལ་ཆུ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི། ལག་ལེན་སོ་བདུན་མ། འདིའི་བཤད་ལུང་ཞིག་འདོན་ཡག་ཡིན་ད། ཡ་ད་ཐོག་མ་མཆོད་བརྗོད་འདི། ན་མོ་ལོ་ཀེ་ཤྭ་རཱ་ཡ། གང་གིས་ཆོས་ཀུན་འགྲོ་འོང་མེད་གཟིགས་ཀྱང། འགྲོ་བའི་དོན་ལ་གཅིག་ཏུ་བརྩོན་མཛད་པ། བླ་མ་མཆོག་དང་སྤྱན་རས་གཟིགས་མགོན་ལ། རྟག་ཏུ་སྒོ་གསུམ་གུས་པས་ཕྱག་འཚལ་ལོ། གང་ལྟར་ང་ཚོས་ཤེས་རབ་ཀྱི་ཆ་ནས་ཆོས་གང་དང་གང་ཡིན་ནའི་ཁ་ངོ་བོ་ཉིད་ཀྱིས་མ་གྲུབ་པར་མིང་གི་དབང་གིས་བཏགས་ཙམ་གཅིག་གིས་འདིའི་གོ་བ་ཅིག་ལེན་ན་མིང་གི་དབང་གིས་ཡོད་ཙམ་ཞིག་མ་གཏོགས་ཁོ་རང་ངོ་བོ་ཉིད་ཀྱིས་གྲུབ་པ་མེད་པ་ཅིག་ཐག་བཅད་རེད་དེ། ང་རང་ཚོ་ཚང་མ་ལོག་གཅིག་གིས་གཅིག་གི་བར་གྱི་ལྟོས་གྲུབ་ཀྱི་ཐོག་ནས་ད་ཡོང་བསྡད་ཡག་ཅིག་ཆགས་བསྡད་དུས་ཙ་ནས་བདེ་སྡུག་ཚང་མ་ལོག་ལྟོས་གྲུབ་ཀྱི་ཐོག་ནས་ཡོང་བསྡད་ཡ་གཅིག་གིས་ད་ག་ད་ང་རང་ཚོ་གཅིག་གིས་གཅིག་ལ་བརྩེ་བ་བྱེད་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤ་ཆམ་པོ་བྱེད་མཐུན་པོ་བྱེད་ཡ་དཔེ་གལ་ཆེན་པོ་རེད། ང་རང་ཚོ་སྤྱན་རས་གཟིགས་ལ་གསོལ་བ་བཏབ་མ་ཎི་བགྲང་མཁན་ཅིག་ཡིན་ན་ཚང་མ་ལོག་ལ་ཆམ་པོ་བྱེད་ཚང་མ་ལོག་ལ་རོགས་བྱེད་པ་མ་གཏོགས་འཁྲུག་པ་རྒྱག་ཡ་དེ་འདྲའི་མ་བྱེད་པ་བྱེད་དེ་དཔེ་གལ་ཆེན་པོ་རེད་ཤ་འོ་ད་འདི་གསུངས་པ་རེད་བླ་མ་མཆོག་དང་སྤྱན་རས་གཟིགས་མགོན་ལ་རྟག་ཏུ་སྒོ་གསུམ་གུས་པས་ཕྱག་འཚལ་ལོ། ཕན་བདེའི་འབྱུང་གནས་རྫོགས་པའི་སངས་རྒྱས་རྣམས། དམ་ཆོས་བསྒྲུབས་ལས་བྱུང་སྟེ་དེ་ཡང་ནི། དེ་ཡི་ལག་ལེན་ཤེས་ལ་རག་ལས་པས། རྒྱལ་སྲས་རྣམས་ཀྱི་ལག་ལེན་བཤད་པར་བྱ། དལ་འབྱོར་གྲུ་ཆེན་རྙེད་དཀའ་ཐོབ་དུས་འདིར། བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི། ཉན་སེམས་སྒོམ་པ་རྒྱལ་སྲས་ལག་ལེན་ཡིན་གསུངས་ཏེ། བྱས་དུས་རྣམ་དཔྱོད་ཀྱི་ཤེས་རབ་ང་རང་ཚོར་རང་བཞིན་ལྷན་སྐྱེས་ཀྱི་ཞིག་ཡོད་བསྡད་པ་དེ་སྔོན་ལ་ཚིག་གི་གོ་བ་ཙམ་ཆགས། དེ་ལ་དོན་དག་ཕར་ཚུར་དཔྱད་པ་བྱས་ནས་བསམ་བློ་བཏང་ནས་ཨེ་ནི་སེམས་ཀྱི་སྟེང་ལ་ཡ་ངེས་པ་ཐོབ་བསྡད་ཡ་ཅིག་དང་དེ་འདྲས་ཀྱི་ངེས་པ་ཐོབ་བསྡད་ཡ་དེ་རྒྱུན་དུ་ཕར་བསྒོམས་ནས་གོམས་འདྲིས་ཡག་པོ་ཡོང་ཡ་ཅིག་གི་ཐོས་བསམ་སྒོམ་པ་ཡ་མ་བྲལ་བ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤ་ང་རའི་ངོས་ནས་ཆ་བཞག་ནས

ཙང་རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་ནས་སེམས་ཅན་ཐམས་ཅད་བདག་གིས་མགྲོན་དུ་གཉེར། ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་ཅེས་གང་ལྟར་ང་རང་ཚོ་བོད་པ་ཆ་བཞག་ན་བོད་ལ་ཡག་ཅིག་དཀའ་ངལ་འཕྲད་བསྡད་ཡག་གི། རྒྱ་ནག་གུང་ཁྲན་གྱི་འགོ་ཁྲིད་ཚོ་དང་ཅིག་གིས་གུང་ཁྲན་གྱི་སྒྲིག་འཛུགས་བྱེད་བཟོ་དེ་དཔེ་སྙིང་རྗེའི་ཡུལ་རེད། སེམས་ཀྱི་གཏིང་ནས་ཅིག་གིས་བྱམས་བརྩེའི་བློ་སྐྱེས་མ་གཏོགས་དེ་ལ་གཅིག་གི་ཁོང་ཁྲོ་བྱེད་ཡ་དང་ང་རྒྱལ་བྱེད་ཡ་ཁྱོན་ནས་ཡོད་མ་རེད་ས་དེ་འདྲ་ཡིན་དུས་ཀུན་ལ་ཡ་སྙིང་ཁོང་རུས་པའི་གཏིང་ནས་གཅིག་གི་ཕན་སེམས་ཡག་པོ་ཅིག་སྐྱེ་ཡ་གཅིག་གི་ད་དེ་དཔེ་གལ་ཆེན་པོ་རེད་ཤ་བྱས་ཙང་ད་ག་གཉེན་གྱི་ཕྱོགས་ལ་འདོད་ཆགས་ཆུ་ལྟར་གཡོ་དགྲ་ཡི་ཕྱོགས་ལ་ཞེ་སྡང་མེ་ལྟར་འབར་བླང་དོར་བརྗེད་པའི་གཏི་མུག་མུན་པ་ཅན་ཕ་ཡུལ་སྤོང་བ་རྒྱལ་སྲས་ལག་ལེན་ཡུལ་ངན་སྤངས་པས་ཉོན་མོངས་རིམ་གྱིས་འགྲིབ

བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གིས་བདེ་བའི་མགྲོན་དུ་གཉེར་གྱི་ཡིན། ཡང་ནི་བྱང་ཆུབ་སེམས་དཔའི་སྤྱོད་པ་མཆོག་ཡིད་དུ་འོང་བ་རང་གཞན་ཀུན་ལ་གནས་སྐབས་དང་མཐར་ཐུག་གི་ཕན་བདེ་འབའ་ཞིག་སྟེར་བར་བྱེད་པའི་བྱང་ཆུབ་སེམས་དཔའི་ཡིད་དུ་འོང་བའི་སྤྱོད་པའོ། བདག་ཨེ་ནི་དེ་འདྲའི་འབྲས་བུའི་བདག་བྱང་ཆུབ་སེམས་བྱང་ཆུབ་མཆོག་ཏུ་སེམས་བསྐྱེད། ཨེ་ནི་བྱང་ཆུབ་སེམས་དཔའི་སྤྱོད་པ་རང་གཞན་ཀུན་ལ་ཕན་བདེ་འབའ་ཞིག་སྟེར་བར་བྱེད་མཁན་གྱི་ཡིད་དུ་འོང་བའི་སྤྱོད་པ་འདི་ཡིས་ནི་ཉལ་ལངས་སྒོ་གསུམ་གང་གི་སྐབས་ལ་ཡིན་ནའང་སྤྱོད་པ་དེ་དང་མ་བྲལ་བར་བྱས་ནས་སྤྱོད་པ་དེ་བསླབ་བསམ་པ་བྱེད། རང་གཞན་དོན་ནི་རབ་བསྒྲུབ་ཕྱིར་སེམས་ནི་བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གིས་མགྲོན་དུ་བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། དེ་ནས་ནི་ཡང་བཀའ་སློབ་ནང་ལོགས་ལ་ད་བྱང་ཆུབ་སེམས་ལ་གོམས་འདྲིས་བརྟན་པོ་ཡིན་ན་ནི་སེམས་ལ་ཞི་བདེ་ཡོང་ཡ་དང་དེའི་ཁྲོད་ནས་ཡིན་ན་ལུས་པོ་འཕྲོད་བསྟེན་ཡག་པོ་ཅིག་ཡོང་གི་ཡོད་པ་དེ་སྐད་ཀྱི་ཐུགས་ཀྱི་ཉམས་མྱོང་གི་ཐོག་ནས་འདུག་ཅེས་བཀའ་གནང་སོང།

ལྷག་པར་དུ་ཡང་བརྩེ་བའི་བློ་སྐྱེས་པ་མ་གཏོགས་གཅིག་གིས་དེ་ལ་ཡང་ཁོང་ཁྲོ་ཟ་ཡག་སོགས་དེ་འདྲ་ཁྱོན་ནས་མེད། དེ་བརྒྱུད་ནས་རྒྱ་ནག་གི་འགོ་ཁྲིད་ཚོ་ལ་ཞེ་ཐག་པ་ནས་བརྩེ་བའི་བློ་མ་གཏོགས་གཅིག་གིས་དེ་ལ་ཡང་ཁོང་ཁྲོ་ཟ་ཡག་འདྲ་ཁྱོན་ནས་མེད། བྱས་ཙང་གང་ལྟར་སེམས་ཀྱི་ཞི་བདེ་ཡོང་ཡག་དེ་བྱང་ཆུབ་ཀྱི་སེམས་སྒོམ་ཡག་དེ་གིས་ཞེ་པོ་ཅིག་ཕན་ཐོགས་འདུག་ག། བྱས་ཙང་གཅིག་གིས་བྱང་ཆུབ་ཀྱི་སེམས་ལ་བསམ་བློ་བཏང་ནས་བློ་ལྷོད་ལྷོད་རུ་ཆགས་ཡོང་དུས་ཙམ་ནས་གཉིད་ཡང་སྐྱིད་པ་གང་ལྟར་མི་ཚེ་ཁོ་དོན་དང་ལྡན་པ་ཅིག་ཡོང་ཡ་ཅིག་བྱང་ཆུབ་ཀྱི་སེམས་ཟེར་དུས་དེ་ཞེ་བོ་ཅིག་ཕན་ཐོགས་རེ་ཤག་ཨེ་ནས་བློ་ལྷོད་ལྷོད་ཅིག་བསྡད་དུས་ཙམ་ནས་འཕྲོད་བསྟེན་ཡག་ཤོས་རེ་ཤག་ཅིག་གི་སེམས་ལ་དངངས་སྐྲག་སྐྱེ་ཡ་ཚོར་རོ་ཅིག་གི་མཐོ་གནོན་ཕྲག་དོག་སྐྱེ་ཡ་རོ་དེ་འདྲའི་ཁྱོན་ནས་མེད་པ་སེམས་ཀྱི་ཞི་བདེ་ངོ་ཐོག་ཅིག་ཡོང་བསྡད་ཡ་ཅིག་གིས་བྱང་ཆུབ་ཀྱི་སེམས་ལ་ཕན་ཐོགས་ཞེ་བོ་ཅིག་འདུག་ང་རང་ཆ་བཞག་ན་ཆུང་ཆུང་སྒང་ནས་ཨ་མ་ལགས་ཀྱི་བྱམས་བརྩེའི་འོག་ནས་ང་འཚར་ལོངས་བྱས་པ་རེད།

མེ་ཐག་བསོད་ནམས་ཀྱི་ཚོགས་བསགས། བྱང་ཆུབ་སེམས་ཀྱིས་ཟིན་པའི་ཐོག་ནས་སྟོང་ཉིད་ལྟ་བ་བསྒོམས་ཡོང་དུས་ཡེ་ཤེས་ཀྱི་ཚོགས་བསགས། དུས་ཙམ་ནས་ས་ལམ་བགྲོད་ཡ་ལ་ཞེ་པོ་ཅིག་ཕན་ཐོགས་ཡོད་རེད་ལ་འཕྲལ་དུ་ཡིན་ན་ཡང་སོ་སོའི་གཟུགས་པོ་ལྷོད་ལྷོད་ཅིག་ཆགས་ཐུབ་ཡ་ཅིག་གི་ཕན་ཐོགས་ཞེ་པོ་ཞིག་འདུག་ས་དེ་འདྲ་ཡིན་དུས་ང་རང་ཚོ་ཆོས་གྲོགས་པ་ང་རང་ངོས་ནས་ཆ་བཞག་ནས་ཞོགས་ཀར་ཡར་ལངས་པ་ད་ག་བྱང་ཆུབ་ཀྱི་སེམས་བསམ་བློ་ཤུགས་ཆེན་པོ་ཞིག་གཏང་གི་ཡོད་ཨེ་ཁྱེད་རང་ཚོ་ཆོས་གྲོགས་ཚོས་བྱང་ཆུབ་ཀྱི་སེམས་བསམ་བློ་ཤུགས་ཆེན་པོ་ཅིག་གཏོང་དང་མི་ཚེ་དོན་དང་ལྡན་པ་ཉན་གྱི་རེད་ཤིན་ཏུ་མི་ཚེ་སྐྱིད་པ་ཡོང་ཡ་ཅིག་ཡོང་གི་རེད་ཨེ་འདི་ཚང་མའི་བློ་ལ་ཡ་ངེས་པ་ཅིག

ད་དེ་གང་དང་འགྲོགས་ན་དུག་གསུམ་འཕེལ་འགྱུར་ཞིང་ཐོས་བསམ་སྒོམ་པའི་བྱ་བ་ཉམས་འགྱུར་ལ།
བྱམས་དང་སྙིང་རྗེ་མེད་པར་སྒྱུར་བྱེད་པའི་གྲོགས་ངན་སྤོང་བ་རྒྱལ་སྲས་ལག་ལེན་ཡིན།
དེ་ནས་མུ་མཐུད་ནས་ལྗགས་ལུང་གནང་བ་དང་མཇུག་དེར་བཀའ་སློབ་ནང་ལོགས་ལ། ད་རྒྱུན་དུ་གཞན་ཕན་གྱི་བློ་འདི་དགོས་ཡ་འདི་གལ་ཆེན་པོ་ཅིག་གི་ཆགས་ཀྱི་ཡོད་པའི་སྐོར་ལ་བཀའ་གནང་པ་དང་དེ་ནས་རྒྱལ་བ་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་གནང་སོང། དེ་ལས་བྱུང་བའི་དགེ་བས་འགྲོ་བ་ཀུན་དོན་དམ་ཀུན་རྫོབ་བྱང་ཆུབ་སེམས་མཆོག་གིས་སྲིད་དང་ཞི་བའི་མཐའ་ལ་མི་གནས་པའི་སྤྱན་རས་གཟིགས་མགོན་དེ་དང་མཚུངས་པར་ཤོག། ཅེས་པ་འདི་རང་གཞན་ལ་ཕན་པའི་དོན་དུ་ལུང་དང་རིགས་པ་སྨྲ་བའི་བཙུན་པ་ཐོགས་མེད་ཀྱིས་དངུལ་ཆུའི་རིན་ཆེན་ཕུག་ཏུ་སྦྱར་བའོ། ཡ་ད་དེ་ག་ལག་ལེན་སོ་བདུན་གྱི་ད་བཤད་ལུང། དེ་འདྲའི་གཅིག་གི་མཐུ་ཡོ་བྱད་དག་བྱས་ན་དེ་རིང་ཆོས་འབྲེལ་དེ་ག་ཟིན་པ་རེད་ད་གང་ལྟར་རྒྱུན་དུ་སོ་སོའི་སེམས་ལ་ཡང་བརྟག་དཔྱད་བྱས་ཏེ་དཔེ་གལ་ཆེན་པོ་རེད་ད་གིན་ཞུས་ཟིན་པ་རེད་གང་ལྟར་སེམས་པ་བཟང་པོ་བྱས་ཀུན་ལ་ཕན་སེམས་ཡག་པོ་བྱས་རྐྱེན་ནི་ངས་ཚེ་འདི་ནས་བཟུང་བ་ཅིག་གི་བྱང་ཆུབ་མ་ཐོབ་ཀྱི་བར་ལ་གཞན་ཕན་གི་བློ་དེ་ངས་མ་བྲལ་བྱེད་བསམ་པ་ཅིག་གིས

ད་ང་ཞུ་གི་དེ་དབུ་མ་འཇུག་པའི་ཚིག་ཁ་ཤས་ཤིག་ངས་ནམ་རྒྱུན་རྟག་པར་ཞིག་འདི་འདོན་བསྡད་ཀྱི་ཡོད་བསམ་བློ་བཏང་བྱས་གལ་ཏེ་རང་གི་མཚན་ཉིད་བརྟེན་འགྱུར་ན་དེ་ལ་སྐུར་བས་དངོས་པོ་འཇིག་པའི་ཕྱིར་སྟོང་ཉིད་དངོས་པོ་འཇིག་པའི་རྒྱུར་འགྱུར་ན་དེ་ནི་རིགས་མིན་དེ་ཕྱིར་དངོས་ཡོད་མིན་གང་ཕྱིར་དངོས་པོ་འདི་དག་རྣམ་དཔྱད་ན་དེ་ཉིད་བདག་ཅན་དངོས་ལས་ཚུ་རོལ་ཏུ་གནས་རྙེད་མ་ཡིན་དེ་ཕྱིར་འཇིག་རྟེན་གྱི་ཐ་སྙད་བདེན་ལ་རྣམ་པར་དཔྱད་མི་བྱ་དེ་ཉིད་སྐབས་སུ་རིགས་པ་གང་ཞིག་གིས་བདག་དང་གཞན་ལས་སྐྱེ་བ་རིགས་མིན་པའི་རིགས་དེས་ཐ་སྙད་དུ་ཡང་རིགས་མིན་ཁྱོད་ཀྱི་སྐྱེ་བ་གང་གིས་ཡིན་པར་འགྱུར་དངོས་པོ་སྟོང་པ་གཟུགས་བརྙན་ལ་སོགས་པ་ཚོགས་ལ་ལྟོས་རྣམས་མ་གྲགས་པ་ཡང་ཇི་ལྟར་དེར་ནི་གཟུགས་བརྙན་སོགས་སྟོང་ལས་ཤེས་པ་དེ་ཡི་རྣམ་པར་སྐྱེ་འགྱུར་དེ་བཞིན་དངོས་པོ་ཐམས་ཅད་སྟོང་ན་ཡང་སྟོང་ཉིད་དག་ལས་རབ་ཏུ་སྐྱེ་བར་འགྱུར་ཟེར་བ་དང་དེ་ཞེ་པོ་ཅིག་ཚིག་ནུས་པ་ཆེན་པོ་རེད་ངས་དེ་ཉིན་ལྟར་བཞིན་ཚིག་འདི་མར་བསྐྱར་བྱས། བསམ་བློ་བཏང་ནས་ང་ཚོས་ཅིག་མཐོང་བསྡད་ཡག་དང། རྣ་བས་ཐོས་བསྡད་ཡག་དེ་དེ་དོན་གྱི་ངོས་ནས་ཡོད་པ་ཞིག་བློ་ལ་ཤར་གྱི་ཡོད་རེད་དེ་གཏན་ནས་མེད་པ་ཅིག་གིས་ཅིག་བསམ་བློའི་ནང་ལ་བསམ་བློ་འཁོར་བསྡད་པ་དེ་དེ་མིང་བརྡས་བཞག་ཙམ་ཞིག་མ་གཏོགས་མེད་དེ་པ་ཅིག་བློ་ལ་ཡང་སླེབས་ཡོང་གི་འདུག་བ་དཔེ་གལ་ཆེན་པོ་རེད་ཤག་ཨེ་དེ་ག་ཡིན་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། བྱས་ཙང་ད་གོང་གི་གནས་ཚུལ་དེ་ཡིན་ན་ཚེས་བཅུ་གཉིས་ཉིན་གྱི་སྒང་ཏོག་ལ་ཨ་ནེ་ཆོས་འབྲེལ་བསྐྱངས་གནང་བའི་གནས་ཚུལ་དེ་ག་རེད་ལགས་ཡང་ཚེས་བཅུ་གཉིས་ཀྱི་ཉིན་མོ་དེ་ཆོས་འབྲེལ་དང་འབྲེལ་ཡོད་ཀྱི་སྐོར་ལ་ཨ་ནེ་ས་གནས་ལ་ཡོད་པའི་ང་ཚོའི་གསར་འགོད་པ་པ་སངས་ཚེ་ལགས་ནས་བཏང་གནང་བའི་གནས་ཚུལ་ཅིག་ཡོད།
དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཚེས་བཅུ་གཉིས་ཉིན་སྒང་ཏོག་ནང་གི་བཞུགས་གནས་མགྲོན་ཁང་ནས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་ཕེབས་སྐབས་ཕེབས་ལམ་གཡས་གཡོན་དུ་དད་ལྡན་ཆོས་ཞུ་བས་ལག་ཏུ་དཀར་གཙང་མཇལ་དར་བདུག་སྤོས་མེ་ཏོག་སོགས་ཐོགས་ཏེ་ཕེབས་བསུ་ཞུས་ཡོད་པ་མ་ཟད་སྒང་ཏོག་དཔལ་འབྱོར་རྩེད་ཐང་གི་ཕེབས་སྒོའི་མདུན་དུ་མངའ་སྡེའི་སྲིད་སྐྱོང Lakshman Prasad Acharya དང་མངའ་སྡེའི་སྤྱི་ཁྱབ་བློན་ཆེན Prem Singh Tamang རྣམ་གཉིས་ནས་མགོན་པོ་གང་ཉིད་མཆོག་ལ་ཕེབས་བསུ་ཞུས་གནང་སོང་དེ་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་བསྩལ་བ་དང་འབྲེལ་བཀའ་སློབ་བསྩལ་དོན་དུ་འཛམ་གླིང་འདིའི་སྟེང་གི་མི་དུང་ཕྱུར་འགའ་ཤས་ཤིག་ཡོད་པ་ཚང་མ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་མཁན་གཅིག་གྱུར་ཡིན་ན་ཡང་དཀའ་རྙོག་མང་པོ་ཞིག་མིས་བཟོས་པ་ཞིག་ཆགས་ཀྱི་ཡོད་པ་དེ་ཡང་སྐབས་རེ་ཆོས་ལུགས་མི་འདྲ་བའི་ཐོག་ནས་རྙོག་གྲ་ཡོང་བཞིན་ཡོད་དུས་ཆོས་ལུགས་མི་འདྲ་བ་ཕན་ཚུན་འཆམ་མཐུན་དགོས་རྒྱུ་གལ་ཆེ་ཡིན་པ་བཀའ་བསྩལ་ཡོད་པ་རེད།

Holiness the Fourteenth Dalai Lama། ད་ལན ྋགོང་ས་མཆོག་འབྲས་ལྗོངས་ནང་ཞབས་སོར་འཁོད་པ་ནི་ང་ཚོར་གཟི་བརྗིད་དང་སྐལ་པ་བཟང་པོ་ཞིག་ལ་ངོས་འཛིན་ཞུ་བཞིན་ཡོད། ངས་འབྲས་ལྗོངས་གཞུང་མང་གཉིས་ཀྱི་ངོས་ནས ྋགོང་ས་མཆོག་ལ་འབྲས་ལྗོངས་སུ་ཕེབས་པར་སྙིང་ཐག་པ་ནས་དགའ་བསུ་ཞུ་བཞིན་ཡོད། མགོན་པོ་མཆོག་ད་རེས་གནམ་གཤིས་དང་སྐུའི་འཕྲོད་བཞེས་ལ་མ་འཛེམས་པར་འབྲས་ལྗོངས་སུ་ཞབས་སོར་འཁོད་ནས། ས་གནས་མང་ཚོགས་ལ་ཆོས་འབྲེལ་དང་བྱིན་རླབས་བསྩལ་བར་ང་ཚོས་བཀའ་དྲིན་ཆེ་ཞུ་རྒྱུ་དང་ཁོང་དུས་རྟག་ཏུ་ང་ཚོར་ལམ་སྟོན་དང་བྱིན་རླབས་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་གནང་སོང་ད་རེས་གོང་ས་མཆོག་གི་གསུང་ཆོས་ཞུ་ཆེད་ཀ་རྡོར་སྒང་གསུམ་དང་ཤི་ལོང་ཨ་རུ་ནཱ་ཅལ་དེ་བཞིན་བལ་ཡུལ་དང་འབྲུག་ཡུལ་བཅས་ནས་དད་ལྡན་པ་མང་པོ་ཞིག་ཕེབས་ཡོད་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཆོས་ཞུ་བ་ཁག་ཅིག་ལ་ད་རེས་ཀྱི་ཆོས་འབྲེལ་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་སྒང་ཏོག་གནས་སྡོད་བྱམས་པ་ཆོས་འཕེལ་ལགས་ཀྱིས་གསུང་དོན་དུ། སེམས་བཟང་པོ་བྱེད་ཡ་དང་གཞན་ཕན་བྱེད་ཡ་དེ་གལ་ཆེ་ཤོས་རེད་ཟེར་ནས་དེ་འདྲའི་བཀའ་སློབ་ཤུགས་ཆེན་པོ་ཕེབས་གནང་སོང་དེ་ཡིན་ཙང་མི་མང་ཚང་མ་གིས་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་གལ་ཆེན་པོ་རེད་དེའི་ནང་ནས་ཡང་གཙོ་བོ་དེ་གཅིག་ཕན་ཚུན་ཨ་ནི་རོགས་པ་བྱེད་ཡ་དང་སེམས་བཟང་པོ་བྱེད་ཡ་དང་གཅིག་ཕན་གཅིག་གྲོགས་བྱེད་ཡ་དང་ཚང་མ་ལ་གཅིག་གཅིག་མཉམ་གྱི་ཐོག་ལ་ཨ་ནི་ཐུགས་བསམ་བཞེས་ཡ་དེ་ཨ་ནི་ང་རང་ཚོ་ཚང་མའི་གི་ཉམས་ལེན་གྱི་གཙོ་བོ་དེ་འདི་རེད་ཟེར་ནས་གསུངས་གནང་སོང།
ཡང་ས་གནས་ཡུལ་མི་ཕུར་པ་ཤར་པ་ལགས་ཀྱིས་འབྲས་ལྗོངས་མི་དམངས་ཚང་མ་བསོད་ནམས་ཆེན་པོ་རེད་བསམ་གྱི་འདུག་གང་ཡིན་ཞུས་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་འདིར་སླར་ཡང་ཞབས་སོར་འཁོད་ཡོད་པ་རེད་འདི་ལྟ་བུའི་གོ་སྐབས་ནི་ང་ཚོར་ཐོབ་དཀའ་བ་ཞིག་རེད་སོང་ཙང་ང་རང་འབྲས་ལྗོངས་གཞུང་ལ་ཁོང་ས་གནས་སུ་གདན་ཞུ་གནང་བར་ཐུགས་རྗེ་ཆེ་ཞུ་འདོད་བྱུང། གསུང་ཆོས་གྲུབ་མཚམས་འབྲས་ལྗོངས་མངའ་སྡེ་གཞུང་དང་འབྲས་ལྗོངས་བོད་རིགས་ཐུན་མོང་ནས་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་གནང་སོང་དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དྲ་ལམ་བརྒྱུད་འབྲས་ལྗོངས་ཡུལ་སྐོར་སྤྲོ་འཆམ་ལྷན་ཁང་གིས་གོ་སྒྲིག་ཞུས་པའི་རྒྱལ་བ་ཀརྨ་པའི་གདན་ས་རུམ་བཏེགས་དུ་གསར་དུ་བཞེངས་རྒྱུའི་ཀརྨ་པ་སྐྱེད་མོས་ཚལ་གྱི་ལས་འཆར་གྱི་རྩིག་རྨང་འཇོག་གནང་མཛད་ཡོད་པ་མ་ཟད་ཤར་འབྲས་ལྗོངས་ཀྱི་སིམ་གཅིག་ས་གནས་སུ་གསར་བཞེངས་གནང་རྒྱུའི་རྒྱལ་བ་ལྷ་བཙུན་ཆེན་པོའི་སྐུ་བརྙན་གྱི་རྩིག་རྨང་ཡང་འཇོག་གནང་མཛད་ཡོད་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། དེ་བཞིན་ནི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་གྱི་ཉིན་མོ་དེ་ཡིན་ན་འབྲས་ལྗོངས་མངའ་སྡེའི་གཞུང་གིས་ནི་རྒྱལ་བ་རིན་པོ་ཆེ་ལ་གསོལ་སྟོན་འདུག་སེ་ཕུལ་གནང་ཡོག་རེད་ལ་དེ་ནས་ད་ཚེས་བཅུ་བཞི

སློབ་སྦྱོང་ལ་དོ་སྣང་བྱེད་དགོས་རེད། ངས་དེ་འདྲའི་འབོད་སྐུལ་བྱས་ཡོད། སྤྱིར་བཏང་ཆོས་དད་བྱས་དང་མ་བྱས་ཟེར་བ་དེ་སོ་སོའི་རང་དབང་རེད། གང་ལྟར་ང་རང་ཚོས་ཅིག་ཆོས་ལ་དད་པ་ཞིག་བྱས་པ་ཡིན་ན། དད་པ་བྱེད་སའི་ཆོས་དེའི་འགྲོ་སྟངས་ག་འདྲ་ཡིན་པ་ཡག་པོ་ཤེས་དགོས་རེད་དཱ་ཟེར་ནས་འོ་དེ་ངས་ནན་ཏན་བྱས་ལབ་ཡིན། སྙིང་རྗེ།

རྗེས་ལ་མུ་མཐུད་རྒྱལ་བ་རིན་པོ་ཆེ་ནས་ད་གསུང་ཆོས་ར་བའི་བཞུགས་ཁྲིའི་ཐོག་ལ་འཁོད་གནང་བའི་རྗེས་ལ་ཡིན་ན་བཀའ་སློབ་གནང་ཡ་ལ་ད་སངས་རྒྱས་པའི་ཆོས་འདི་བསམ་བློ་བཏང་བྱས་བྱས་ཉོན་མོངས་ཤུགས་ཆུང་རུ་བཏང་ཡ་གཅིག་དང་སེམས་པ་བཟང་པོ་བྱེད་ཡ་འདི་གལ་ཆེན་པོ་གཅིག་ཡིན་པའི་སྐོར་ལ་འདུག་སེ་ཅིག་བཀའ་གནང་སོང།

ད་གལ་ཆེན་པོ་དེ་ཆོས་ནང་པའི་ཆོས་སུ་ལབ་དུས་གཅིག་གིས་ཞབས་བརྟན་བྱས་ཨ་སོ་རོ། གཅིག་གིས་རྔ་བརྡུངས་སྦུག་དཀྲོལ་བྱས་ཨ་སོ་རོ་དེ་འདྲའི་སྐད་ཆ་མ་རེད་ད། སངས་རྒྱས་པའི་ཆོས་ཟེར་ཡ་དེ་གཅིག་བསམ་བློ་བཏང་ནས་ཡོང་ཡག་ཅིག་ཡིན་པ་ཡིན་དུས་ཙ་ན་ཨེ་ང་རང་ཚོའི་དཔེར་ན་མངོན་གསལ་དོད་ཤོས་གཅིག་འཇིག་རྟེན་བཀོད་པ་པོ་འདོད་མཁན་གྱི་ཆོས་པ་ཚོས་དཀོན་མཆོག་ལ་གསོལ་བ་བཏབ། ཨེ་ནི་ད་གའི་ཐོག་ནས་དུ་དལ་ཞིག་མ་གཏོགས་བློ་སྦྱང་ཡ། སེམས་མ་རུང་བ་བྱེད་མཁན་ཉོན་མོངས་དུག་གསུམ་ཟེར་བ་དེའི་རིགས་ངོ་ཤེས་པར་བྱེད། དེ་ལ་ཡ་གཅིག་གིས་ཞེ་སྡང་མེད་པ་འདོད་ཆགས་མེད་པ་ང་རྒྱལ་མེད་པ་ཟེར་བ་དེ་ཚོའི་གྲས་ཀྱི་གང་ལྟར་ཅིག་གི་ཉོན་མོངས་ཀྱི་ལྡོག་ཕྱོགས་ཀྱི་བློ་དེ་ཡི་རིགས་བགས་རིམ་གྱིས་བློ་གོམས་ནས་ཨེ་ནི་ཉོན་མོངས་ཤུགས་ཆུང་རུ་གཏོང་ཡ་ཅིག་གི་ད་དེ་སངས་རྒྱས་པའི་ཆོས་ཀྱི་ཁོ་ར་ཐུན་མོང་མ་ཡིན་པའི་འགྲོ་སྟངས་ཅིག་རེད་ཤེས་དེ་རིང་ཁ་སང་འཛམ་བུ་གླིང་འདིའི་སྒང་ལ་ཡིན་ནའི་འདི་ཕན་ཐོགས་འདུག་ག་གང་ལྟར་དེང་སང་ཨེ་ནི Secular Ethic ཟེར་བཤད་ཀྱི་འདུག་ཨང་ཆོས་སྐད་ཆ་གང་མེད་པ་བྱས

སྐྱེས་ནས་ཨེ་ནི་ཨ་མས་འོ་མ་བྱིན་པའི་ཐོག་ནས་ང་ཚོ་མི་ཚེ་འདུག་སེ་འགོ་ཚུགས་པ་རེད། བྱས་ཙང་ཀ་ཨ་མའི་བྱམས་བརྩེའི་འོག་ནས་ང་ཚོ་མི་ཚེ་འགོ་ཚུགས་པ་རེད། བྱས་ཙང་ཀ་ད་གང་ལྟར་ང་ཚོའི་མི་ཚེ་གང་པོ་འདི་ཨ་མའི་བྱམས་བརྩེའི་འོག་ནས་ད་འགོ་འཛུགས་བྱས་པ་ད་འདི་གིས་ང་རང་ཚོའི་འཚོ་བ་འདི་མ་ཉམས་པར་བྱས་བྱས་གང་ལྟར་ཚེ་རབས་ནས་ཚེ་རབས་དེ་མེད་ན་ཡང་མི་ཚེ་ད་གའི་ནང་ལ་ང་རང་ཚང་མ་ལོ་སེམས་པ་བཟང་པོ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་བཞག་ཆོས་ཁས་བླངས་ནའི་རེད་ཆོས་ཁས་མ་བླངས་ནའི་སེམས་པ་བཟང་པོ་བྱེད་དགོས་དེ་ཞེ་པོ་ཅིག་གལ་ཆེན་པོ་རེད་འདུག་ང་ཚོ་འཛམ་གླིང་ཞི་བདེ་ཟེར་གྱི་ཡོད་རེད་ཞི་བདེ་ཟེར་དེ་ང་རང་ཚོ་མི་གཅིག་གིས་གཅིག་ལ་ཡ་ཨ་ནི་ང་དང་ཁྱོད་ཟེར་བའི་སྐད་ཆ་དེ་བཤད་ནས་ཁོའི་ཐོག་ནས་ཨ་ནི་ང་རང་ཚོ་འཁྲུག་པ་རྒྱག་ཡ་དང་གསོད་རེས་གཏོང་ཡ་ཨ་ནི་གོ་མཚོན་འདིའི་རིགས་ད་ང་ཚོ་ཟ་བཞེས་དང། ད་དེ་རིང་ཁ་སང། གོ་མཚོན་བཀག་སྡོམ་བྱེད་ཡག་ལ་དོ་སྣང་གསར་པ་བྱེད་བསྡད་ཀྱི་ཡོད་རེད་པས་ཡག་པོ་རེད་ཅེས་གང་ལྟར་ད་དུང། ཕྱི་ལོགས་ཀྱི་ད་གོ་མཚོན་ཟེར་བ་དེ་དེ་ཕྱི་ལོགས་ཀྱི་ཡོ་བྱད་རེད་གཙོ་བོ་གཙོ་བོ་དེ་སེམས་རྒྱུད། ཞེ་སྡང། ཕྲག་དོག་ཨེ་ནས་ང་རྒྱལ་དེ་ཚོའི་གྲས་དེ་ཤུགས་ཆུང་རུ་གཏོང་གི་ཡིན་ན་ཨེ་ནས་དངོས་གནས་དྲང་གནས་ཀྱི་ཞི་བདེ་ཡོང་ཐུབ་ཡག་ཅིག

ང་རང་ཚོ་ཤོག་ཤོག་འདི་བྱས་འཁྲུག་པ་བརྒྱབ་འཛམ་བུ་གླིང་འདིའི་སྒང་ལ་ཆ་བཞག་ན་ཐ་ན་ང་རའི་མི་ཚེ་ད་ག་ཆ་བཞག་ནས་དམག་ཆེན་དང་པོ་བརྒྱབ་པ་རེད་དམག་ཆེན་གཉིས་པ་བརྒྱབ་པ་རེད་དམག་ཆེན་གསུམ་པ་ལ་ཡ་མང་པོ་གྲ་སྒྲིག་བྱས་ནས་བསྡད་པ་རེད་གང་ལྟར་ང་ཚོ་ད་འཛམ་བུ་གླིང་འདིའི་སྒང་ལ་ཅིག་གི་ཨ་མས་འོ་མས་བསྐྱངས་པའི་བྱམས་བརྩེའི་བློ་འདི་ང་ཚོ་ཤེས་ཡོན་གྱི་སྡེ་ཚན་གྱི་ནང་ལོགས་ལ་ཡང་དངོས་གནས་བྱས་ན་དོ་སྣང་བྱ་དགོས་པ་རེད་དེ་རིང་ཁ་སང་ཤེས་ཡོན་ལབ་དུས secular ཟེར་ཁོ་རང་གང་དུ་ཕྱིན་པ་ཡོད་མ་གཏོགས་གཅིག་གི་སེམས་ཀྱི་ཞི་བདེའི་སྐོར་ལ་ཞེ་དྲག་བཤད་ཀྱི་མི་འདུག་པ་ང་རང་ཚོ་ད་ཞི་བདེ་ཞི་བདེ་ཟེར་བའི་རྩ་ནས་སེམས་ཀྱི་ཞི་བདེ་དགོས་པ་དེ་དཔེ་གལ་ཆེན་པོ་རེད།
དེ་ནང་བཞིན་ད་ཚང་མ་ཨ་མའི་བརྩེ་བའི་ཐོག་ནས་ནི་ལོངས་པ་གཅིག་གྱུར་ཅིག་ཆགས་ཀྱི་ཡོད་དུས་ཕན་ཚུན་བརྩེ་བས་སྐྱོང་དགོས་ཡ་དང་ཀུན་ལ་ཕན་པའི་བློ་གཅིག་དགོས་ཀྱི་ཡོད་པ་འདི་གནད་འགག་གི་སྐོར་ལ་བཀའ་སློབ་གནང་བ་ཅིག་ཡོད། གང་ལྟར་ངས་དེ་རིང་ཁ་སང་ཆེན་བོད་སྐད་གོ་བརྡ་རབ་གྲས་གཙོ་བོ་གཅིག་སྟེ། ང་རང་ཚོ་འཛམ་བུ་གླིང་འདི་སྒང་གི་མི་དུང་ཕྱུར་བདུན་བརྒྱད་ཅུ་དེ་ཚང་མ་ལོ་མ་ཡི་ནུ་ཞོས་གསོས་བྱས་མ་ཡི་བརྩེ་བའི་འོག་ནས། ཨེ་ནས་འཚར་ལོངས་བྱེད་ཐུབ་པ་གཅིག་གྱུར་ཆགས་བསྡད་ཀྱི་འདུག་པ་ས་དེ་འདྲ་ཡིན་དུས་མིའི་སྤྱི་ཚོགས་འདི་བྱམས་བརྩེ་ལྡན་པ་ཅིག་གི་སྤྱི་ཚོགས་ཅིག་ང་ཚོ་ཡོང་ཡག་གི་རྒྱུ་ཆ་ཆ་ཚང་ཡོད་པའི་བཟོ་ཞིག་འདུག་ད་ང་ཚོ་རང་བཞིན་ལྷན་སྐྱེས་ཀྱི་བརྩེ་བ་ཡོད་བསྡད་པ་དེ་ཨེ་ཡང་གཅིག་གི་ཆབ་སྲིད་དང་ལྟ་གྲུབ་དང་དེ་འདྲ་འདྲ་མི་འདྲའི་ཐོག་ནས་ཨེ་ནས་ང་ཚོ་དང་ཁོང་ཚོ་ཟེར་ཡག་སྐད་ཆ་བཤད་བྱས་ཨེ་ནས་འཁྲུག་པ་ལངས་བསྡད་ཡག་དེ་ཡོང་གི་ཡོད་རེད་པ་ད་དེ་སྐད་ཆ་མེད་པ་བྱས་ང་རང་ཚོ་འཛམ་བུ་གླིང་འདི་སྒང་གི་མི་ཡོངས་རྫོགས་ལོ་ཨ་མའི་བརྩེ་བའི་འོག་ནས་ལོངས་བསྡད་པ་གཅིག་གྱུར་རེད་དེ་འདྲ་ཡིན་དུས་ང་རང་ཚོ་ཚང་མ་ལོ་གཅིག་གིས་གཅིག་གི་ཕ་གིར་བརྩེ་བ་བྱེད་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་ཅིག་རེད་ངས་བཤད་བསྡད་ཀྱི་ཡོད་ཆོས་ལུགས་ཡོད་ནའི་རེད་མེད་ནའི་རེད་གང་ལྟར་ཨེ་ནི་ལྟ་གྲུབ་འདྲ་མི་འདྲ་ཡོང་གི་རེད་དེ་ཡིན་ནའི་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་མི་དང་མི་ཡི་བརྩེ་བ་ཟེར་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་བྱས་ཙང་ང་ཅིག་ང་རའི་ངོས་ནས་ཆ་བཞག་ན་འཛམ་བུ་གླིང་འདི་སྒང་ལ་མི་ཡི་འགྲོ་བ་ཚང་མ་ལོ་གཅིག་གི་གཅིག་གི་བརྩེ་བ་ཅིག་ཆུང་ཆུང་སྒང་ནས་ཡོད་བསྡད་པ་འདི་ང་ཚོ་གོང་འཕེལ་བཏང་ནས་བྱས་ཙང་ང་ཚོ་དང་ཁོ་ཚོ་ཟེར་ཡག་གི་ཅིག་ཤོག་འདེང་རུ་བྱས་ཡག་དེ་འདྲ་མེད་པ་བྱས་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གི་གཅིག་གི་བརྩེ་བ་བྱས་གཅིག་གི་གཅིག་ལ་ཕན་ཐོགས་བྱས་ཡག་ཅིག་དེ་འདྲའི་གཅིག་གི་ཐོག་ནས་ཨེ་ནི་དངོས་གནས་འཛམ་གླིང་ཞི་བདེ་ཟེར་འདི་བཤད་བསྡད་ཡག་དེ་སྡུག་སུ་ཡོང་གི་རེད་ལ། མི་རིགས་སྐད་ཆ་བཤད་ཡག་མ་རེད་ཆོས་ལུགས་སྐད་ཆ་བཤད་ཡག་མ་རེད། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཨེ་ནི་མི་ཡི་བརྩེ་བ་ཟེར་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག།

ང་ཚོ་དང་ཁོང་ཚོ་ཟེར་ཡག་གི་དེ་འདྲའི་གི་ཆགས་སྡང་གི་བློ་དེ་ཡོད་དུས་ཙ་ནས་ཨེ་ནི་ཤུགས་མ་ཐུག་གི་གོ་མཚོན་ལ་དོ་སྣང་བྱེད་བསྡད་ཡག་རེད་པ་དང་དོད་བྱེད་བསྡད་ཡག་དེ་ཡོང་བསྡད་ཀྱི་འདུག་ག་ད་འཛམ་བུ་གླིང་འདི་དངོས་གནས་དྲང་གནས་ཀྱི་གོ་མཚོན་མེད་པ། མི་ཚང་མ་ལོ་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གི་གཅིག་གི་བརྩེ་བ་བྱས་གཅིག་གི་གཅིག་ལ་རོགས་བྱས།

གཅིག་གི་ཁེ་ཕན་ཡང་ཡང་བསམ་བློ་བཏང་སྡོད་ཞིག་མ་གཏོགས་ཕུགས་རྒྱང་རིང་པོའི་ང་རང་ཚོ་མིའི་སྤྱི་ཚོགས་ནང་ལོགས་ལ་རང་ཉིད་མི་དུང་ཕྱུར་བདུན་བརྒྱད་ཅིག་སྡོད་པ་འདི་ནང་གི་མི་གཅིག་རེད། མི་ཀུན་ལ་བརྩེ་བ་བྱེད་ཡག་ད་དེ་ཨ་ནེ་གལ་ཆེན་པོ་གཅིག་ལ་ངོས་འཛིན་བྱེད་ཡག་ཨོ་ད་དེ་གལ་ཆེན་པོ་ཞིག་རེད་ཤག་ཅེས་མིས་མི་ལ་དབང་ཡོད་བཤད་མིས་མི་ལ་བཤུ་གཞོག་གཏོང་ཡག་ཟེར་མཁན་དེའི་དེ་ད་དུས་ཚོད་ཡོལ་རེད་བྱས་ཙང་ཀ་ང་རང་ཚོ་མི་གཅིག་གྱུར་ཡིན་པ་གཅིག་ལ་རྒྱལ་ཁབ་མི་འདྲ་དང་སྲིད་ཀྱི་ལམ་ལུགས་མི་འདྲ་བ་དེ་འདྲ་གི་ཐོག་ནས་ང་ཚོ་དང་ཁོང་ཚོ་ཟེར་ནས་དུམ་བུ་དུམ་བུར་བསམ་བློ་བཏང་སྟེ་དེ་ང་ཚོ་ནོར་འཁྲུལ་རེད་བཞག་མི་གཅིག་གྱུར་གྱི་འདུ་ཤེས་བཞག་ནས་ང་རང་ཚོའི་ཁ་རྒྱུན་ལ་ནམ་རྒྱུན་འདོན་པ་བཏོན་བསྡད་དེ་སེམས་ཅན་ཐམས་ཅད་ཟེར་གྱི་ཡོད་མ་གཏོགས་ང་རང་ང་ཚོ་ཟེར་ཡ་ཅིག་འདི་ཟེར་ཡ་ཞིག་མི་འདུག་ག། སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག། སེམས་ཅན་ཐམས་ཅད་སྡུག་བསྔལ་དང་སྡུག་བསྔལ་དང་བྲལ་བར་གྱུར་ཅིག། སེམས་ཅན་ཐམས་ཅད་སྡུག་བསྔལ་མེད་པའི་བདེ་བ་དང་མི་འབྲལ་བར་གྱུར་ཅིག། སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་གཉིས་དང་བྲལ་བའི་བཏང་སྙོམས་ལ་གནས་པར་གྱུར་ཅིག་ཟེར་ནས། ང་ཚོ་ནམ་རྒྱུན་ནས་ཚིག་འདི་བཏོན་བསྡད་ཀྱི་ཡོད་རེད་ལ། འདི་བསམ་བློ་བཏང་བསྡད་དུས་ཙམ་ནས་ཞེ་པོ་ཅིག་ནུས་པ་ཆེན་པོ་རེད་ཤག། ང་ཚོ་མི་གཅིག་གྱུར་གྱིས་གཅིག་གིས་གཅིག་གི་བརྩེ་བ་བྱེད། གཅིག་གིས་གཅིག་ལ་ཕན་ཐོགས་བྱེད་ཡ་ཞིག་མ་གཏོགས་ང་ཚོ་དང་ཁོང་ཚོ་ཟེར་ཡ་སྐད་ཆ་དེ་དུས་ཚོད་ཡོལ་བའི་སྐད་ཆ་རེད། བྱས་ཙང་ང་རང་ཚོ་ནམ་རྒྱུན་ནས་ཁ་ལ་ཡར་དཔེ་ཆུང་ཆུང་སྒང་ནས་གོམས་བསྡད་ཡོད་རེད་པ་སེམས་ཅན་ཐམས་ཅད་ཟེར་བསྡད་ཡ་ཅིག་དེ་དཔེ་རྩ་ཆེན་པོ་རེད་ད། ང་ཚོ་དང་ཁོང་ཚོ་ཟེར་ཡ་སྐད་ཆ་དེ་མེད་པ་བྱས་སེམས་ཅན་ཐམས་ཅད་བདེ་བ་དང་ལྡན་པ་བྱུང་ན་སྡུག་བསྔལ་དང་བྲལ་བ་བྱུང་ན་ཟེར་ནས་དེ་འདྲའི་ཅིག་གི་ད་བསམ་བློ་ཅིག་གོམས་བསྡད་དུས་ཙམ་ནས་ཁོ་རང་བཞིན་གྱིས་ང་ཚོ་དང་ཁོ་ཚོ་བྱས་ནས་ཅིག་རང་ཕྱོགས་བདེ་བ་གཞན་ཕྱོགས་ལ་ཨེ་ནི་ཅིག་ཕ་གི་ཇི་མི་སྙམ་པར་ཅིག་གནོད་པ་བྱས་ལ་སོགས་པ་དེ་ཚོའི་གྲས་དེ་ཨེ་ནི་ག་ལེ་ག་ལེ་མེད་པ་བྱས་ཅིག་ཡོང་གི་འདུག་བ། དེ་ནས་གཞན་མུ་མཐུད་བཀའ་སློབ་ནང་ལོགས་ལ་ད། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཀུན་ལ་ཕན་པ་གྲུབ་ཡ་འདི་ཨེ་ནི་གལ་ཆེན་པོ་ཆགས་ཀྱི་ཡོད་ལ་བརྩེ་བ་ཡོད་པ་ཡིན་ན་ཨེ་ནི་ཞི་བདེ་ཡོང་རྒྱུ་ཡིན་པ་འདིའི་སྐོར་ལ་འདུག་ཅིག་བཀའ་གནང་སོང། བྱས་ཙང་ང་རང་ཚོ་མི་གཅིག་གྱུར་གྱི་འདུ་ཤེས་དེ་གལ་ཆེན་པོ་རེད་བཞག་ཅེས་ང་ཡང་འཛམ་བུ་གླིང་འཛམ་གླིང་ལྷོ་བྱང་ཤར་ནུབ་དེ་འདྲའི་ལུང་པ་འདྲ་མིན་འདྲར་སླེབས་ཀྱི་ཡོད་རེད། མི་གཅིག་གྱུར་གྱི་འདུ་ཤེས་ཁོ་རའི་ཐོག་ནས་ང་རའི་བསམ་བློ་དེ་ཁྱེར་ཁོང་ཚོ་ལ་ང་ཚོ་མི་གཅིག་གྱུར་རེད་ད་ཚང་མ་ལོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་པ་རེད་མི་ཡིས་མི་ལ་རོགས་བྱས་ཨེ་ནི་ཕན་པ་བསྒྲུབ་ཡག་མ་གཏོགས་མི་ཡིས་མི་ལ་གནོད་པ་བྱེད་ཡག་དང་བཤུ་གཞོག་གཏོང་ཡག་སྐད་ཆ་མ་རེད་ད་ཟེར་ངས་དེ

ད་དུང་རྒྱུ་སྐར་ཆ་བཞི་དུ་ཚང་མ་ལོག་ང་ཚོ་མཉམ་སྡོད་ལ་བརྟེན་ནས་འཚོ་དགོས་ཀྱི་ཡོད་རེད། བྱས་ཙང་ཀ་ཀུན་དང་མཐུན་པོ་ཅིག་དང་ཀུན་ལ་བྱམས་བརྩེ་ལྡན་པ་ཅིག་གིས་བྱེད་ཀྱི་ཡིན་ན་ཨེ་ནས་དངོས་གནས་འཛམ་གླིང་ཞི་བདེ་ཟེར་ཡག་ཅིག་ཡོང་གི་རེད། ངས་འདི་རྟག་པར་བཤད་བསྡད་ཀྱི་ཡོད། ང་རའི་བསམ་བློའི་ནང་ལ་བདག་རང་སེམས་ཅན་ཐམས་ཅད་ཟེར་ཡག་དེ་སྨོན་ལམ་རྒྱག་གི་ཡོད་རེད་ལ་སྨོན་ལམ་བརྒྱབ་པ་ནང་བཞིན་ལག་ལེན་གྱི་ཐོག་ནས་ག་ཚོད་ཐུབ་ཐུབ་ཀྱིས་ཚང་མ་ལོག་ལ་དངོས་གནས་དྲང་གནས་ཀྱི་ཅིག་གི་བརྩེ་བའི་བསམ་པ་གྲོགས་པོའི་འདུ་ཤེས་དེ་འདྲའི་གཅིག་གི་བློ་དེ་དཔེ་གལ་ཆེན་པོ་རེད་ཤག་ཨ་ནི་ང་རང་ཚོ་བོད་གངས་ཅན་ལ་ཆ་བཞག་ན་ཆོས་བརྒྱུད་འདྲ་མི་འདྲ་ཡོད་རེད་ང་ཚོ་ཚང་མ་ལོག་མིའི་ལྟ་གྲུབ་ཀྱི་ཐོག་ལ་ཕྲན་བུ་ཕྲན་བུ་མི་འདྲ་ཞིག་ཡོང་གི་ཡོད་རེད་བཅོམ་ལྡན་འདས་ཁོང་རང་གི་ཆ་བཞག་ན་གདུལ་བྱའི་ཁམས་དང་མོས་པའི་ཁྱད་པར་དང་བསྟུན་ནས་འཁོར་ལོ་དང་པོ་འཁོར་ལོ་བར་པ་འཁོར་ལོ་ཐ་མ་སོགས་བཞིན་དེ་འདྲ་ཡོང་གི་འདུག་ག། བྱས་ཙང་ཁམས་དང་མོས་པ་དང་བསྟུན་ནས་འགྲོ་དགོས་ཞེས་ཁོ། གང་ལྟར་མི་ལ་ཕན་ཐོགས་ཡོང་གི་ཡོད་རེད། ཁམས་དང་མོས་པ་དང་མ་བསྟུན་པ་བྱས་ནས་རང་ཤེད་བྱས་ནས་ཕྱིན་པ་ཡིན་ན། ཞེ་ས་མ་ཞུ་ན་བཅོམ་ལྡན་འདས་ཁོ་རང་གིས་རང་ཤེད་གནང་གི་མི་འདུག་ག།

བརྩེ་བ་ཡག་པོ་བྱུང་ན་རང་ཕྱོགས་དང་གཞན་ཕྱོགས་སྐད་ཆ་གང་ཡང་མེད་པ་བྱས་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཀུན་ལ་བརྩེ་བ་བྱེད་ཡ་བྱུང་ན་དངོས་གནས་འཛམ་གླིང་ཞི་བདེ་ཟེར་ཡ་དེ་འདུག་སེ་ཡོང་གི་རེད། ཆོས་ལུགས་མི་འདྲ་བ་དང་ལུང་པ་སོ་སོའི་ཅིག་དཔེར་ན་གཟུགས་ཀྱི་འགྲོ་སྟངས་ཆ་བཞག་ནས་དཔེར་ན་ཨ་ཕི་རི་ཀའི་མི་རིགས་མང་པོ་ཅིག་པགས་པའི་མདོག་དེ་ནག་པོ་བྱས་བྱས། ཨ་ཧྥེ་རི་ཁའི་མི་དེ་འདྲ་ཡོང་གི་ཡོད་རེད་ཕྲན་བུ་ཕྲན་བུ་བཟོ་ལྟ་མི་འདྲ་བ་དང་ཚོས་གཞི་མི་འདྲ་བ་ཡོད་རེད་དེ་ཚང་མ་ལོག་མི་གཅིག་གྱུར་མ་གཏོགས་ང་ཚོ་ཁོང་ཚོ་བྱས་ནས་ཟེར་ཡ་མི་འདུག་ག་ཀུན་ལ་བརྩེ་བ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ང་ཚོ་འཛམ་གླིང་ཞི་བདེ་ཟེར་ཡ་དེ་དེ་འདྲ་གྱི་ཐོག་ནས་ཡོང་གི་རེད་དེ་ང་དེ་ལུང་པ་འདྲ་མི་འདྲ་སླེབས་ཙམ་ན་ངས་ཚང་མ་ལོག་ལ་འདི་གཙོ་འདོན་བྱས་བཤད་བསྡད་ཀྱི་ཡོད་ང་ཚོ་མི་གཅིག་གྱུར་རེད་ཟེར་ཡ་དེ་ཨེ་འདི་ད་རེས་དེ་ཁྱེད་རང་ཚོ་ཆོས་གྲོགས་མང་པོ་སླེབས་ཀྱི་ཡོད་རེད་དེ་ངས་འདི་བཤད་སྙིང་འདོད་སོང་ད་ནང་གསེས་ཀྱི་སངས་རྒྱས་པའི་ཆོས་ལ་ཆ་བཞག་ན་བཅོམ་ལྡན་འདས་རང་གིས་འདི་གསུང་གི་འདུག་ག་ངའི་ཆོས་ལུགས་ལ་རིགས་མི་གཙོ་རུས་མི་གཙོ་སྒྲུབ་པ་གཙོ་བོ་ཡིན་ཟེར་ནས་གསུང་ཡ་དེ་རིགས་རུས་ཀྱི་སྐད་ཆ་བཤད་ཡ་ཡོད་མ་རེད་ཚང་མ་ལོག་གི། ལག་ལེན་ཡག་པོ་བསྐྱལ་ནས་གཙོ་བོ་གཙོ་བོ་དེ་སེམས་ཀྱི་བརྩེ་བ་དེ་བྱེད་ཡ་དེ་གལ་ཆེན་པོ་ཞེ་དྲག་རེད་ཟེར་བཅོམ་ལྡན་འདས་ཁོ་རང་ཆ་བཞག་ན་དངོས་གནས་དྲང་གནས་གྲངས་མེད་གསུམ་གྱི་ཚོགས་བསགས་ནས་གཙོ་བོ་ཨེ་ནི་བརྩེ་བ་ཐུགས་རྗེ་ཆེན་པོའི་གཞན་དབང་ལ་བཏང་ནས་བྱེད་པོ་གཅིག་ཀ་གཞན་དབང་དུ་གྱུར་པའི་སྒོ་ནས་པའི་གཞན་ལ་ཕན་བདེ་བསྒྲུབ་ཡ་དང་པོ་སེམས་བསྐྱེད་བར་དུ་ཚོགས་བསགས་མཐར་མངོན་པར་རྫོགས་པར་སངས་རྒྱས་དེ་ཚང་མ་བློ་གཞན་ལ་བརྩེ་བའི་བློ་དེ་དགོངས་པ་བཞེས་ནས་བྱུང་བ་རེད། བྱས་ཙང་ང་རང་ཚོའི་ནམ་རྒྱུན་བཏོན་བསྡད་ཡག་གི་སངས་རྒྱས་བཅོམ་ལྡན་འདས་ཀྱིས་མཚོན་པའི་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་གྱི་སངས་རྒྱས་དེ་ཐམས་ཅད་བློ་དང་གཞན་ཕན་གྱི་དགོངས་པ་བཞེས་ནས་འདི་བྱུང་བ་རེད། དེ་ནས་ང་རང་ཚོ་བཅོམ་ལྡན་འདས་ལ་སྐྱབས་སུ་མཆི་ནས་བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་མཁན་ཞིག་ཡིན་དུས་ག་ཚོད་ཐུབ་ཐུབ་ཀྱིས་གཞན་ཕན་གྱི་བློ་དེ

བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གིས་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ཟེར་གྱི་ང་ཚོ་ནམ་རྒྱུན་རྟག་པར་བཏོན་བསྡད་ཀྱི་ཡོད་རེད་པ་ས་ད་དེ། འོ་ད་ག་ཚོད་ཐུབ་ཐུབ་ཀྱིས་སེམས་པ་བཟང་པོ་བྱེད། ཀུན་ལ་བོད་སྐད་ཕན་བདེ་བསྒྲུབ་ཡག་འོ་ལགས་དེ་ག་ཚང་མས་དགོངས་པར་འཇགས། དེ་ནས་ཆོས་འབྲེལ་སྐབས་ལ་རྒྱལ་བ་རིན་པོ་ཆེ་ནས་ནི་བྱང་ཆུབ་ཀྱི་སེམས་དེ་སྒོམ་གནང་གི་ཡོད་པ་དང་དེ་ཡི་ནས་ལས་ཚེ་སྒྲུབ་ཡག་ཤོས་དེ་བྱེད་ཀྱི་ཡོད་པ་ཨ་ནི་ང་རང་ཚོ་ད་ཆོས་བརྒྱུད་ནང་ཁུལ་ལ་མཐུན་ལམ་དགོས་ཡ་དེ་གནད་འགག་ཡིན་པ་དང་རྒྱལ་བ་རིན་པོ་ཆེ་ནས་ཡིན་ནའི་རྒྱུན་དུ་ནས་ནི་ཕྱག་ལེན་ག་འདྲ་གནང་གི་ཡོད་མེད་དེ་དག་གི་ཐོག་ལས། ངོ་སྤྲོད་འདུག་ཅིག་གནང་སོང།

ག་ད་ག་ཚད་ཡོད་པ་དེའི་ཚོད་ཀྱིས་སོ་སོ་སེམས་པ་བཟང་པོ་བྱེད་བྱང་ཆུབ་ཀྱི་སེམས་བཟང་པོ་དེ་དཔེ་གལ་ཆེན་པོ་རེད་བྱས་ཙང་ག་ང་རང་ཆ་བཞག་ན་དེ་བྱང་ཆུབ་ཀྱི་སེམས་སྒོམ་ཡག་དེ། ངའི་ཉམས་ལེན་གྱི་གཙོ་བོ་ཆགས་བསྡད་ཀྱི་ཡོད། རང་ཤུགས་ཀྱིས་སེམས་ལ་ཞི་བདེ་ཡོང་ཡག་འཕྲོད་བསྟེན་གྱི་ཆ་ནས་ཞེ་པོ་ཅིག་ཕན་ཐོགས་ཡོད་བསྡད་པ་དེ་འདྲ་ཡིན་དུས་དཔེ་ཚེ་སྒྲུབ་ཡག་ཤོས་དེ་བྱང་ཆུབ་ཀྱི་སེམས་སྒོམ་ཡག་རེད་ཤག་དེ་ག་ནང་བཞིན་འཛམ་བུ་གླིང་འདིའི་སྒང་ལ་དཔེར་ན་བོད་ལ་ཆ་བཞག་ན་ཞིག་རྒྱ་ནག་གུང་ཁྲན་ཏང་གིས་བར་སྐབས་བོད་ནང་ལོགས་ལ་དཀའ་ངལ་མང་པོ་འཕྲད་པ་རེད་དེ་ཡིན་ནའི་དེ་གིས་འདི་ཁོང་ཁྲོ་ཟ་ཡ་ཁྱོན་ནས་མི་འདུག་དེའི་དེ་ལྷག་པར་བརྩེ་བའི་བློ་སྐྱེ་ཡ་ཅིག་གཏི་མུག་གི་དབང་གིས་དེ་འདྲའི་བྱུང་བཞག་ཆགས་སྡང་གི་དབང་གིས་དེ་འདྲའི་བྱུང་བཞག་བསམ་ནས་བརྩེ་བ་སྐྱེ་ཡ་ཅིག་མ་གཏོགས་དེ་ཁོང་ཁྲོ་ཟ་ཡ་བཟོ་འདྲ། ཞེད་སྣང་བཟོ་འདྲ་དེ་འདྲའི་ཕལ་ཆེར་ཡོང་ཡ་མི་འདུག་ཇི་ལྟར་བྱང་ཆུབ་ཀྱི་སེམས་སྒོམ་ཡ་དེ་ཞེ་པོ་ཅིག་གི་ཕན་ཐོགས་ཆེན་པོ་རེད་ཤག་ཨ་ནི་ཁྱེད་རང་ཚོ་དེ་ཡི་དེ་ཏཱ་ལའི་བླ་མ་བྱས་ནས་ང་ཡང་དགའ་པོ་བྱེད་ཀྱི་ཡོད་པ་རེད་བྱས་ཙང་ག་ད་ག་ད་ང་ཡང་ཅིག་གིས་ཅིག་ཁྱེད་རང་ཚོ་ཏོག་ཙམ་སེམས་ཐག་ཉེ་པོ་བྱེད་ཀྱི་ཡོད་ན་གཞན་ཕན་གྱི་བློ་བྱང་ཆུབ་ཀྱི་སེམས་སྲིད་དེ་བསམ་སྟངས་དེ་དཔེ་གལ་ཆེན་པོ་རེད་འདུག་ག་ད་གིན་བཤད་མ་ཐག་པ་ནང་བཞིན་རེད་ང་རང་ཆ་བཞག་ན་བྱང་ཆུབ་ཀྱི་སེམས་བསྒོམས་པའི་རྐྱེན་གྱིས་གང་ལྟར་ཅིག་གི་སེམས་ཀྱི་ཞི་བདེ་རང་བཞིན་གྱིས་གནས་དེ་ཡང་སུ་དང་འགྲོགས་ན་ཡང་བྱམས་བརྩེའི་བློ་ཅིག་མ་གཏོགས་ཅིག་དེའི་ཆགས་སྡང་ཕྲག་དོག་དེ་འདྲའི་ཕལ་ཆེར་མ་ཡོང་མཁན་རེད། ད་དེ་འདྲ་ཡིན་དུས་ཆོས་གྲོགས་ཚང་མ་ལོག་གིས་བྱང་ཆུབ་ཀྱི་སེམས་ཡག་པོ་སྒོམ་རོགས་གནང། ཨ་ནི་དེའི་བྱང་ཆུབ་ཀྱི་སེམས་སྟོན་པའི་གཞུང། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་འདི་བདག་གཞན་མཉམ་བརྗེ་བློ་སྦྱང་ཡག་ཡག་པོ་ཞེ་པོ་ཅིག་འདུག་ངས་འདི་དུས་དུས་དུས་ལ་ཀློག་བསྡད་ཀྱི་ཡོད། ད་ག་ནང་བཞིན་གྱི་དབུ་མ་འཇུག་པའི་ནང་ལ་ཡིན་ནའི་ཅིག་གང་འདྲ་ཅིག་གཞན་དོན་གྱི་གཞན་ཕན་གྱི་བློ་སྐྱེ་ཡག་དེ་གལ་ཆེན་པོ་གསུང་གི་འདུག་བ་དེ་ཡིན་ནའི་ཚང་མ་ལོག་ལ་སེམས་ལ་བཞག་སེམས་པ་བཟང་པོ་བྱེད་ཡག་གི་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་འདི་ཉིན་རེ་བཞིན་དུ་ག་ཚད་ཐུབ་ཐུབ་ཀྱི་ཉམས་ལེན་བྱས་ཨེ་ན་དེ་རྒྱལ་བ་རིན་པོ་ཆེའི་རྩ་ནས་ཆོས་འབྲེལ་ཐོབ་ཡག་གི་ཆོས་ཀྱི་སྙིང་པོ་འདི་བྱང་ཆུབ་ཀྱི་སེམས་གོམས་ཡག་འདི་རེད་དེ་ཁྱེད་རང་ཚང་མ་ལོག་སེམས་ལ་ཡག་ངེས་པ་བྱས་ཨེ་ན་ཧུར་ཐག་བྱེད། ཨེ་ནི་གཞན་དག་དམིགས་བསལ་ཞུ་ཡག་གང་ཡང་མི་འདུག་ང་རང་ཚོ་དག་རྒྱ་གར་ལ་ཆ་བཞག་ནས་གྲུབ་མཐའ་མི་འདྲ་བ་མང་པོ་ཡོད་རེད། བོད་ལ་ཆ་བཞག་ནས་ས་དགེ་བཀའ་རྙིང་ཟེར་ནས་མང་པོ་ཡོད་རེད། ཇོ་ནང་དེ་འདྲ་མང་པོ་ཡོད་རེད། ཨེ་ནི་ང་རང་ཚང་མ་ལོ་སྟོན་པ་གཅིག་གི་རྗེས་འབྲང་རེད་ལ། ཚང་མས་བས་ཨེ་ནི་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་བྱས་གཅིག་གྱུར་ཆགས་བསྡད་དུས་ཚང་མ་ལོ་ཐུགས་མཐུན་ཁྲིམས་གཙང་དགོས་ཡག་དེ་གལ་ཆེན་པོ་རེད་ཤག། ངའི་ངོས་ནས་ཆ་བཞག་ན་ཡང་རྩ་བའི་མིང་འབྱུང་ཁུངས་བྱས་ན་དགེ་ལུགས་པ་ཆགས་བསྡད་ཡོད་རེད། རེད་དེ་ཡིན་ནའི། ས་སྐྱ། བཀའ་བརྒྱུད། ཇོ་ནང། རྙིང་མ། འདི་ཚོའི་ཨེ་ནི་བླ་མ་མང་པོའི་རྩ་ནས་ངས་གསུང་ཆོས་ཞུས་ཨེ་ནི། ཚང་མ་ལོག་ལ་ཡག། མོས་གུས་དག་སྣང་གཅིག་གྱུར་བྱས་ཏེ་ཉམས་ལེན་བྱེད་བསྡད་ཀྱི་ཡོད། ཨན་ཚང་མ་ལོག་གི་ས་དགེ་བཀའ་རྙིང་ཐུགས་མཐུན་ཁྲིམས་གཙང་བྱེད་ཡག་དེ་གལ་ཆེན་པོ་རེད་སོ་སོའི་ཨ། ཆོས་ལུགས་ཀྱི་སྲོལ་རྒྱུན་རུ་ཕྲན་བུ་ཕྲན་བུ་མི་འདྲ་བ་ཡོད་པ་ཨ་ནི་མིང་མི་འདྲ་བ་ཡོད་པ་རྒྱུ་མཚན་དུ་བྱས་ཏེ་ཡང་ང་ཚོ་དང་ཁོང་ཚོ་ཟེར་ནས་བཤད་ན་དེ་ནོར་འཁྲུལ་རེད་ཨ་ནི་ཚང་མས་དེ་དང་ཅིག་རིས་སུ་མ་ཆད་པའི་ས་དགེ་བཀའ་རྙིང་ཇོ་ནང་དང་བཅས་པ་ཚང་མ་ལོག་ལ་ཡག་དད་གུས་དད་མོས། གཅིག་གྱུར་བྱེད་ཡག་དེ་གལ་ཆེན་པོ་འདུག་ཕལ་ཆེར་དེ་འདྲ་ཞིག་མིན་འགྲོ་ཨེ་ནི་གཞུག་གུ་དེ་ད་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཅིག་བསྒོམ་ན་བསམ་དྲན་སོང། དེ་ནས་ནི་སེམས་བསྐྱེད་དང་མ་ཎིའི་ལུང་གནང་ཡོད་རེད་ལ་ང་ཚོས་དེ་ཡང་མ་ཎིའི་ལྗགས་ལུང་གནང་བའི་དུམ་བུ་ཐུན་བསྡུས་ཀྱི་ཟུར་འདོན་ཞུས་ཡོད། བྱས་ན་འཇུག་སྟེ། ངས་ལ་ལ་ངས་འདི། སྤྱིར་འཕགས་པ་སྤྱན་རས་གཟིགས་སྙིང་རྗེའི་ལྷ་མཆོག། སྙིང་རྗེའི་རང་གཟུགས་ཆགས་བསྡད་ཀྱི་ཡོད་རེད། ང་རང་ཚོ་བོད་གངས་ཅན་པ་ལ་འཕགས་པ་སྤྱན་རས་གཟིགས་དམིགས་བསལ་གྱི་ང་ཚོའི་ལྷ་སྐལ་རེ་བ་ཡོད་ན་མེད་ན་ཆགས་བསྡད་ཤག་ང་རའི་ངོས་ནས་ཆ་བཞག་ན་སྤྱན་རས་གཟིགས་སྒོམ་བཟླས་དང་འབྲེལ་བའི་ཐོག་ནས་མ་ཎི་བགྲང་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་བྱས་བགྲངས་བསྡད་ཀྱི་ཡོད། སངས་རྒྱས་ཀུན་གྱིས་རབ་ཏུ་བསྔགས་ཡོན་ཏན་དམ་པ་ཀུན་བསགས་པ་སྤྱན་རས་གཟིགས་ཞེས་མཚན་གསོལ་བ་རྟག་པར་བརྩེ་བར་ཕྱག་འཚལ་ལོ་ཟེར་ནས་གསུང་ཡག

སྐྱེས་པ་ཉམས་པ་མེད་པར་ཡང་གོང་ནས་གོང་དུ་འཕེལ་བར་ཤོག། ཕ་མ་སེམས་ཅན་ཐམས་ཅད་བདེ་དང་ལྡན་གྱུར་ཅིག་ངན་འགྲོ་ཐམས་ཅད་རྟག་ཏུ་སྟོངས་པར་བྱང་ཆུབ་སེམས་དཔའ་གང་ན་སུ་བཞུགས་དེ་དག་ཀུན་གྱི་སྨོན་ལམ་འགྲུབ་གྱུར་ཅིག། ད་གོང་ལ་ངོ་སྤྲོད་ཞུས་པ་དེ་ཡིན་པས་ན་ད་རེས་རྒྱལ་བ་རིན་པོ་ཆེ་ཡིན་ཡང་འབྲས་ལྗོངས་ལ་ཞབས་སོར་འཁོད་གནང་བ་དང་ནི་དམིགས་བསལ་ལག་ལེན་སློབ་སྟོན་ཨེ་ནི་གསུང་ཆོས་གནང་ཡོད་རེད་ལ་ད་ག་ནང་བཞིན།